ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན་འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་པའི་ཕལ་སྐད་གསར་འགྱུར་དཔྱད་ཞིབ་ཟེར་བའི་ལས་རིམ་དེ་རེད་ང་ཚེ་བརྟན་དབང་ཕྱུག་ཡིན། དེང་སྐབས་ཨ་མི་རི་ཀའི་སྒོར་མོ་ཌོ་ལར་གྱི་འཛའ་ཐང་དེ་མྱུར་དུ་འཕར་འགྲོ་གི་ཡོད་པ་འདིས་འཛམ་གླིང་རྒྱལ་ཁབ་མང་ཆེ་བར་དངུལ་རྩའི་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་ཡོད་པ་མ་ཟད་ལྷག་པར་དུ་ཨེ་ཤི་ཡའི་རྒྱལ་ཁབ་ཁག་ནང་ལ་ཡང་སྒོར་མོའི་འཛའ་ཐང་མར་ཆག་འགྲོ་གི་ཡོད་པ་འདིས་དཀའ་ངལ་ཆེན་པོ་འཕྲད་བཞིན་འདུག་བྱས་ཙང་ད་རིང་ང་ཚོའི་ཕལ་སྐད་དཔྱད་ཞིབ་ལས་རིམ་ནང་ལ་ཡང་འདིའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ཨ་མི་རི་ཀའི་ཌོ་ལར་ཡར་འཕར་འགྲོ་གི་ཡོད་པ་འདི་ན་རྒྱལ་སྤྱིའི་ཐོག་ལ་ཡང་ཚོང་འབྲེལ་དང་དེ་ཚོ་ཚང་མའི་ཐོག་ལ་ཡང་གང་འདྲ་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་སླེབས་བསྡད་ཀྱི་ཡོད་པ་ཅིག་རེད་ཤག་དེ་ཚོ་སླེབས་དགོས་ཡག་གི་ད་རྒྱུ་མཚན་རེ་ཞིག་ཞུས་པ་ཡིན་ན་ཁ་ཤས་ཅིག་ཡོད་པའི་བཟོ་འདྲ་འདུག་དང་པོ་དེ་ཡིན་ན་ཨ་མི་རི་ཀའི་ཌོ་ལར་སྤྱིར་བཏང་གི་དངུལ་གཞན་པ་དང་མ་འདྲ་བ་འཛམ་བུ་གླིང་ནང་ལོགས་ཕར་ཚུར་ད་རྒྱལ་སྤྱིའི་ཐོག་ལ་ཡག་ཚོང་གི་འབྲེལ་བ་བྱེད་ཡག་གི་ད་དངུལ་གཙོ་བོ་དེ་བྱེད་ཀྱི་ཡོད་རེད་དེ་མ་ཟད་ཡིན་ན་རྒྱལ་ཁབ་མང་པོ་ཅིག་ནང་ལ་ཡག་ཐད་ཀར་སོ་སོ་རང་ལ་ཡག་དངུལ་ཅི་ཡང་མེད་པ་བྱས་བྱས་ཡིན་ན་ཨ་མི་རི་ཀའི་ཌོ་ལར་བེད་སྤྱོད་བཏང་མཁན་ཡོད་རེད་ཡང་སོ་སོ་དངུལ་ཡོད་པ་ཡིན་ནའི་ད་རྒྱལ་ཁབ་ཐའི་ལན་དང་ཧོང་ཀོང་དང་དེ་ཚོའི་དངུལ་དེ་ཚོ་མང་པོ་ཅིག་གི་ཡིན་ན་ཌོ་ལར་ལ་བཏགས་བྱས་བཞག་བྱས་ཌོ་ལར་ཡར་འགྲོ་དུས་ཡིན་ན་ཡར་ཕྱིན་ཌོ་ལར་མར་ཟག་དུས་ཡིན་ན་མར་ཟག་བྱས་བྱས་གང་འདྲ་ད་ཧ་ལམ་ཅིག་དངུལ་གྱི་ཤོག་གུ་ཆེ་ཆུང་དང་དེ་ཚོ་མ་འདྲ་བ་བཟོས་པ་ཡིན་ནའི་གང་འདྲ་ཌོ་ལར་ལ་བཏགས་བྱས་ཌོ་ལར་དང་འདྲ་བའི་བཟོ་འདྲ་བཟོས་བྱས་བཞག་བཞག་ཡོད་རེད་ཨ་ནི་འདི་གང་འདྲ་གཙོ་བོ་དེ་ངས་ད་གིན་ཞུས་པ་བཞིན་གལ་ཆེ་ཤོས་དེ་ག་རེད་ཟེར་ན། ད་ལྟའི་ཚོད་ལ་ཡ། ད་རྒྱ་ནག་དཔལ་འབྱོར་ཡར་རྒྱས་འགྲོ་གི་འདུག་ཟེར་ནའི་རེད་གང་འདྲ་ད་རྒྱལ་ཁབ་གཞན་པ་ཅིག་ཉི་ཧོང་དེ་ཚོ་ཞེ་པོའི་སྟོབས་ཆེན་པོ་འདུག་ཟེར་ནའི་མ་ཟེར་ནའི་འཛམ་བུ་གླིང་ནང་ལོགས་ལ་ཡར་ཚོང་འབྲེལ་བྱེད་ཡག་གི་དངུལ་གཙོ་བོ་དེ་ཡིན་ན་ཌོ་ལར་ཆགས་བྱས་བསྡད་བྱས། འཛམ་གླིང་ནང་ལོགས་ཀྱི་ད་བཟོ་ཚོང་ལས་ཁང་ཆེ་ཁག་དེ་ཚོ་ཉི་ཧོང་ལ་ཡོད་ནའི་རེད་ཡུ་རོབ་ལ་ཡོད་ནའི་རེད་རྒྱ་ནག་ལ་ཡོད་ནའི་རེད་ཁོང་ཚོའི་དེ་ཚོ་མང་ཆེ་ཅིག་གི་དངུལ་ཚུར་བུ་ལོན་གཡར་ཡག་ཡིན་ནའི་རེད་ཕར་བཙོང་ཡག་ཡིན་ནའི་རེད་ཕར་ཚུར་དངུལ་སྤྲད་རེས་རྩི་ཡག་ཡིན་ནའི་རེད་དེ་ཚོ་མང་ཆེ་ཅིག་ཌོ་ལར་ནང་ལ་ཡར་རྩིས་རྒྱབ་བྱས་ཨ་མི་རི་ཀ་དང་འབྲེལ་བ་ཅི་ཡང་མེད་པ་ཡིན་ནའི་རྒྱལ་སྤྱིའི་ཐོག་གི་ཚོང་གི་ད་རེས་ག་རེ་ཟེར་ཚོད་དཔག་བྱས་པ་ཡིན་ནའི་བརྒྱ་ཆ་བཞི་བཅུ་ཙམ་ཅིག་ཚང་མ་ལོག་ཡིན་ནའི་ཌོ་ལར་ནང་ལོགས་ལ་ཡར། ཚོང་རྒྱག་གི་ཡོད་དེ་འདྲ་སོང་ཙང་ཌོ་ལར་གྱི་འཛའ་ཐང་དེ་ཡར་ཅིག་འཕར་འགྲོ་ཙམ་པ་རྒྱལ་ཁབ་དེ་ཚོ་ཚང་མ་དང་ཧ་ལམ་འཛམ་བུ་གླིང་ཁྱོན་ཡོངས་ཀྱི་ཁྲོམ་ར་ལ་ཡག་གང་འདྲ་འགུལ་སྐྱོད་ཆེན་པོ་ཞེ་པོ་ཅིག་བྱེད་ཀྱི་འདུག་ད་ད་རེས་ག་རེ་ཟེར་ཡིན་ན་ཨ་མི་རི་ཀའི་ཌོ་ལར་ཞེ་པོ་འཕར་དགོས་ཡག་གི་རྒྱུ་མཚན་དེ་ཡིན་ན་གཙོ་བོ་རེ་ཞིག་གཉིས་ཡོད་པའི་བཟོ་འདྲ་འདུག། དང་པོ་དེ་ག་རེད་ཟེར་ན་ད་ང་ཚོ་དེ་ཨ་མི་རི་ཀར་བསྡད་དུས་ཙམ་པ་ད་རེས་ག་རེ་ཟེར་དགོས་པ་རེད་ཨ་མི་རི་ཀའི་ཅ་ལག་གོང་འཕར་འགྲོ་ཡག་དང་ད་ཅིག་འགྲིག་གི་མི་འདུག་དང་ཅིག་གི་མ་བྱུང་བས་འདི་སྐོར་ལ་ཅིག་གསར་འགྱུར་ནང་རྟག་པར་གོ་བསྡད་ཀྱི་འདུག་ང

ཚོད་འཛིན་བྱས་མར་བཅག་ཡག་གི་ཐབས་ཤེས་ཡོད་ན་མེད་ན་དེ་ཨ་མི་རི་ཀའི་དབུས་དངུལ་ཁང་གིས་སྐྱེད་ཀ་དེ་ཡར་མཐོ་རུ་བཏང་ཡག་དེ་རེད་ཨ་མི་རི་ཀའི་དབུས་དངུལ་ཁང་གིས་སྐྱེད་ཀ་དེ་ཡར་ཕྲན་བུ་མཐོ་རུ་བཏང་པ་ཡིན་ན་ད་བརྒྱ་ཆ་ཀླད་ཀོར་ཚེག་བདུན་ལྔ་ཙམ་དེ་འདྲ་བཏང་གི་འདུག་ག་ད་རེས་ག་རེ་ཟེར་ཅིག་ཐེངས་མ་རེ་རེ་ལ་ཡ་དེ་འདྲ་བཏང་པ་ཡིན་ན་དངུལ་ཁང་ཚོས་མི་སྒེར་ལ་ཡག་དངུལ་གཡར་དུས་ཙམ་པ་ལ་སྐྱེད་ཀ་དེ་ཡར་ཅིག་མཐོ་རུ་འགྲོ་གི་ཡོད་རེད་འགྲོ་དུས་ཙམ་པ་ཡིན་ན་ད་ཁྱོན་ཡོངས་ནས་ཌོ་ལར་སྐྱེད་ཀ་དེ་ཡར་མཐོ་རུ་འགྲོ་དུས། ད་འཛམ་བུ་གླིང་ནང་དངུལ་ཡོད་མཁན་མང་པོ་ཞེ་པོ་ཅིག་ཡིན་གལ་སྲིད་ཌོ་ལར་ཉོས་པ་ཡིན་ན་ཌོ་ལར་དེ་དངུལ་ཁང་ནང་བཞག་པ་ཡིན་ན་སྐྱེད་ཀ་དེ་ཡར་མཐོ་རུ་འགྲོ་དུས་པ་ད་ཁོང་ཚོ་ག་འདྲ་བྱས་ནས་དེ་ཌོ་ལར་ཉོ་ཡ་ལ་དགའ་བ་བྱེད་ཀྱི་རེད་བ་བྱས་ཙང་གཙོ་བོ་རེད་རྒྱུ་མཚན་དེ་གཉིས་གཅིག་ནས་ཡིན། རྒྱལ་སྤྱིའི་འཁོར་ཁྱོན་ཡོངས་ཀྱི་དཔལ་འབྱོར་གནས་སྟངས་སྡུག་འགྲོ་དུས་དངངས་སྐྲག་བྱས་བྱས་ཌོ་ལར་བརྟན་པོ་རེད་བསམ་སྟེ་ཌོ་ལར་ཉོ་གི་ཡོད་ཡ་ད། གཉིས་པ་དེ་ཡིན་ཌོ་ལར་སྐྱེད་ཀ་དེ་མཐོ་རུ་འགྲོ་དུས་ཌོ་ལར་རིན་ཐང་དེ་མཐོ་རུ་ཕྱིན་པའི་བཟོ་བྱ་བྱས་ཡིན། ཚང་མ་ལོག་གི་ཡིན་ན་ཨ་མི་རི་ཀའི་ཌོ་ལར་ཉོས་བྱས། ད་ཨ་མི་རི་ཀའི་ཌོ་ལར་གི་འཛའ་ཐང་དེ་ཞེ་པོ་ཅིག། ཡར་འཕར་བྱས། ཨ་ནི་དེ་འཕར་འགྲོ་ཙམ་པར་ད་རྒྱལ་ཁབ་ཁྱོན་ཡོངས་ཁོ་རེ་ཨ་མི་རི་ཀ་དང་ཌོ་ལར་བར་དེ་ལ་ཡར་དངུལ་གཅིག་གི་འཛའ་ཐང་ཅིག་ཡོད་རེད་བ། འདི་ལ་ཡར་ཡིན་ན་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཐེབས་ཤག་ཐེབས་བྱས་ཡིན་ན་ཡུ་རོབ་ད་ལྷག་པར་དུ་ཨེང་ལན་ད་ལྟ་ལོ་མང་པོའི་ནང་ལ་ཡར་མཐོང་མྱོང་མེད་པའི་གང་ལྟར་ཌོ་ལར་གི་འཛའ་ཐང་ཆེན་པོ་ཆགས་བྱས། དཔེར་ན་ཆ་བཞག་ན་ད་རིང་རང་བལྟས་པ་ཡིན་ན། འཛམ་བུ་གླིང་ནང་ལོགས་ད་དངུལ་གལ་ཆེ་ཤོས་ཉི་ཧོང་གི་ཡུའན་དང་དབྱིན་ཇིའི་ནི་ཕང་དང་ཡུ་རོ་དང་ད་དུང་ཉི་ཤུ་ཙམ་མཉམ་དུ་ཁོ་ཚོས་ཕི་ཀ་གཅིག་སློ་མའི་སོབ་སི་ནང་བླུགས་བྱས་ཌོ་ལར་དང་བརྗེ་ཡག་གི་ཁོ་ཚོའི་འཛའ་ཐང་དེ་ཡར་ཚོད་དཔག་བྱེད་ཀྱི་རེད་དེ་ནས་ཡིན་ན་སྤྱིར་བཏང་ཡིན་ན་ཌོ་ལར་གི་འཛའ་ཐང་དེ་ག་འདྲ་ཡོད་མེད་ཧ་གོ་གི་རེད་བ་དེ་ཡིན་ན་ད་རིང་ལྟ་དུས་ཙམ་པ་ཕལ་ཆེར་ད་ལོའི་ལོ་དེ་ནང་ལོགས་ལ་བརྒྱ་ཆ་ཉི་ཤུ་ཙམ་ཞིག་ཌོ་ལར་གི་འཛའ་ཐང་དེ་ཡར་འཕར་བཞག་ད་དེ་འཕར་བས་ངས་ད་གིན་ཞུས་པ་ནང་བཞིན་འཛམ་བུ་གླིང་ཁྱོན་ཡོངས་ལ་ཡང་དཀའ་ངལ་ཡོད་རེད་དེ་ལས་ཡིན་ན་ད་རིང་དེ་དམིགས་བསལ་ངས་དེ་ངོ་སྤྲོད་ཞུ་ཡ་ཅིག་ཨེ་ཤེ་ཡ་དང་འབྲེལ་བ་ཡོད་པའི་གནས་ཚུལ་ཁག་ཅིག་ངོ་སྤྲོད་ཞུ་དགོས་བསམ་བྱུང་ག་རེ་ཟེར་ན་ད་གཅིག་ནས་ང་རང་ཚོ་དེ་གའི་བོད་ཨེ་ཤེ་ཡའི་བྱེད་སྤྱད་ཡིན་ན་དོ་སྣང་ད་ཁྱིམ་མཚེས་རྒྱལ་ཁབ་དང་དེ་གའི་དེར་འབྲེལ་བ་ཆེན་པོ་ཡོད་རེད་ཨ་གཉིས་པ་དེ་ཡིན་ན་ཁོ་ཨེ་ཤེ་ཡ་གི་ད་རིང་གི་དཀའ་ངལ་དེ་འཕྲད་པའི་སྐབས་དེ་དེའི་སྔོན་ལ་ཡ་ལོ་ཉི་ཤུ་རྩ་ལྔའི་གོང་ལ་ཡ

ད་ཉི་ཧོང་གི་ཡུའན་ལ་ཡ་ཆ་བཞག་པ་ཡིན་ན་ད་ལོའི་ལོ་ཟླ་བ་བཅུ་པོ་ནང་ལོགས་ད་ཉི་ཧོང་གི་སྒོར་མོ་ཡུའན་དང་ཨ་མི་རི་ཀའི་ཌོ་ལར་བར་ལ་དངུལ་གཅིག་གཅིག་ཡོད་རེད་བ་འཛའ་ཐང་དུ་བྱས་པ་ཡིན་ན་ཨ་ནི་ཉི་ཧོང་གི་ཡུའན་དེ་བརྒྱ་ཆ་ཉི་ཤུ་རྩ་ལྔ་དེ་བཞིན་མར་ཆག་བཞག་ད་དེ་ཞེ་པོ་ཅིག་རེད་བ་ལོ་གཅིག་ནང་ལོགས་ལ་ཡ་ཨ་ནི་ད་ག་ནང་བཞིན་ད་ཨེ་ཤེ་ནང་ལོགས་ཀྱི་དཔལ་འབྱོར་ཆེ་ཤོས་དེ་ཡིན་ན་རྒྱ་ནག་ད་དངུལ་དེར་གལ་སྲིད་རེན་མིན་པི་དེ་ཡིན་ན་རྒྱལ་སྤྱིའི་ཐོག་ལ་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་བྱས་ཙང་རྒྱ་མིའི་རེན་མིན་པི་ལ་ཆ་བཞག་པའི་ཡིན་ནའི་ཨ་མི་རི་ཀའི་ཌོ་ལར་དང་བརྗེ་ཡག་གི་འཛའ་ཐང་དེ་ཡིན་ན་ལོ་བཅུ་བཞི་ནང་གི་དམའ་ཤོས་ཆགས་བྱས་ཡིན་ན་ད་རིང་ཕལ་ཆེར་དེ་ཆགས་ཡོད་ས་རེད་བདུན་ཚག་གཉིས་ལྔ་ཙམ་ཞིག་ད་དེ་སྔོན་ནས་ཡིན་ན་རྒྱ་མིའི་མུ་གུ་ཞེ་པོ་བཟོ་གོ་རེད་བདུན་ནས་མ་བས་མ་ཆག་བྱེད་ཀྱིན་བཟོ་བ་དེ་ལས་བདུན་ཚག་གཉིས་ལྔ་ཙམ་ཆག་ཚར་བཞག་བྱས་ཙང་ཀ་ད་དེ་ཚོ་ནས་ཨེ་ཤེ་རྒྱལ་ཁབ་དེ་ཚོ་ཚང་མའི་ནང་ལོགས་ལ་ཡ་མ་ཚང་ཁོ་རང་ཚོ་སོ་སོའི་དངུལ་དེ་བེད་སྤྱོད་གཏང་གི་ཡོད་པ་ཡིན་ནའི་ལས། སྤྱིར་བཏང་བྱས་ན་ད་རྡོ་སྣུམ། ཉོ་ཡ་དང་ད་ག་ནང་བཞིན་ཟ་འབྲུ་དང་དེ་ཚོ་མང་ཆེ་ཡིན་ན་རྒྱལ་སྤྱིའི་ཐོག་གི་རྒྱལ་སྤྱིའི་ཁྲོམ་རའི་སྒང་ནས་ཉོ་དགོས་ཀྱི་རེད། རྒྱལ་སྤྱིའི་ཁྲོམ་རའི་སྒང་ནས་ཉོ་དགོས་ཀྱི་དུས་ཙམ་པ། འདི་ཚོ་ཚང་མ་ལོག་ཡིན་ན་ཌོ་ལར་ནང་རྩིས་རྒྱག་གི་ཡོད་ཙང། དེ་ག་ཚང་མ་ལོག་གོང་འཕར་བྱས། ད་དང་པོ་དང་པོ་ཅ་ལག་རིན་གོང་འཕར་ཡ་དེ་ཨ་མི་རི་ཀའི་ནང་འགོ་བཙུགས། ད་གཅིག་བྱེད་དུས་ཙམ་པ་ཨ་མི་རི་ཀའི་དབུས་དངུལ་ཁང་གིས་ཨ་མི་རི་ཀའི་སྐྱེད་ཀ་དེ་ཡར་སྤར་བྱས་འཛའ་ཐང་དེ་ཡ་གཅིག་མཐོ་རུ་འགྲོ་བཞིན་པ། ད་ཨ་མི་རི་ཀའི་ནང་ལོགས་ཀྱི་ཅ་ལག་གི་རིན་ཐང་འཕར་བས་དཀའ་ངལ་བྱུང་བ། དེ་ཡིན་ན་ཧ་ལམ་ཕྱི་འབྲེལ་བྱས་རྗེས་ཡིན་ན་འཛམ་བུ་གླིང་ཚང་མ་ལོགས་ལ་ཡ། བཀྲམ་བཞག་པའི་བཟོ་འདྲ་ཅིག་ཆགས་བཞག་བྱས་ད་མི་ཁ་ཤས་ཀྱིས་འདི་འདྲ་ཟེར་གྱི་འདུག་ད་ངས་ད་གིན་ཞུས་པ་ནང་བཞིན་བྱས་ཨེ་ཤི་ཡའི་ནང་ལོགས་ལ་ཡ་ད་ལྟ་དཀའ་ངལ་དེ་བྱུང་པའི་སྐབས་ལ་ཡ་དེ་རིང་དཔེར་ན་ཆ་བཞག་ན་ནིའུ་ཡོག་ཁྲམ་སི་གསར་ཤོག་དེའི་ནང་ལོགས་ལ་ཡ་མ་ལེ་ཤི་ཡ་ནས་བཏང་པའི་གནས་ཚུལ་ཞིག་འདུག་ད་ཨིན་དུ་ནི་ཤི་ཡ་དང་མ་ལེ་ཤི་ཡ་དང་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ

འདི་ཉིད་ལ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་ཡར་ལྷོ་ཤར་ཨེ་ཤེ་ནས་འགོ་བཙུགས་བྱས་ཡིན་ན་དེ་ཨེ་ཤེའི་རྒྱལ་ཁབ་མང་ཆེ་ན་བྱུང་པའི་དངུལ་རྩའི་དཀའ་ངལ་དེ་བསྐྱར་དུ་ལང་མི་ཡོང་ངམ་བསམ་པའི་སེམས་ཁྲལ་ཞེ་པོ་བྱེད་ཀྱི་འདུག་མང་ཆེ་གིས་དེ་འདྲ་བཤད་ཀྱི་འདུག་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོའི་ཨེ་ཤེའི་དངུལ་རྩའི་དཀའ་ངལ་ཟེར་དུས་ག་འདྲས་བྱུང་བ་ཟེར་ན་དང་པོ་དེ་ཐའི་ལན་ལ་ཡར་བྱུང་བ་རེད་ངས་དེ་རིང་ཞུས་པ་ནང་བཞིན་བྱས་ཐའི་ལན་གྱི་དངུལ་ཁུག་དེ་ཌོ་ལར་སྦས་ཚེ་བཏགས་བྱས་བཞག་བཞག་ཡོད་རེད་བཏགས་བྱས་བཞག་བྱས་རྒྱུན་དུ་ཡིན། ད་དབུས་དངུལ་ཁང་ཁོང་ཚོ་ཕ་གི་ཌོ་ལར་མང་པོ་ཡོད་ཙང། གལ་སྲིད་ཅིག་གིས་ཐའི་ལན་དངུལ་དེའི་འཛའ་ཐང་དེ་མར་ཆག་འགྲོ་དུས་དེར་ཁོང་ཚོས་ཌོ་ལར་དེ་མར་བཙོངས་བྱས་ཌོ་ལར་དེའི་ཁྲོམ་རའི་སྒང་ལ་ཡ་མར་བཙོངས་ཁོ་རང་ཚོའི་དངུལ་དེ་ཡར་བསྡུས་བྱས་ན་འགྲིག་གི་ཡོག་རེད། ད་ཡིན་ན་ལས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོ་ལ་ཡ་གློ་བུར་ཐོལ་རྒྱག་ཡིན་ན། ཁོང་ཚོས་ཕ་གི་ཐའི་ལན་གྱི་དབུས་དངུལ་ཁང་གིས་ཌོ་ལར་གྱི་ཕ་གི་ཉར་ཏེ་འགྱོད་འཆོར་བ་འདི་གས་དེ་རྫོགས་བྱས་ཉོ་མ་ཐུབ་བྱས་ཐའི་ལན་གྱི་སྒོར་མོ་བྷཏ་ཟེར་མཁན་དེ་ཞེ་པོ་ཅིག་མར་གོང་ཆག་ཆག་པའི་རྗེས་ཡིན་ན་ད་ཐའི་ལན་དེ་རིང་ཁ་སང་ཨེ་ཤེ་ནང་ལོགས་ཀྱི་དངོས་གནས་དཔལ་འབྱོར་སྟོབས་ཤུགས་ཆེ་གྲས་ཤིག་ཆགས་བསྡད་པ་རེད། འདི་ཡིན་ན་གཅིག་འགོས་ནད་བཟོ་འདྲ་བྱས་རྒྱལ་ཁབ་གཅིག་ནས་གཅིག་གཅིག་གཅིག་འགོས་ཕྱིན་བྱས། ཐའི་ལན་ནས་འགོ་བཙུགས་མཐའ་མ་དེ་ཡིན་ན་ལྷོ་ཀོ་རི་ཡ་ད་ལྷོ་ཀོ་རི་ཡ་དེ་རིང་ཁ་སང་འཛམ་བུ་གླིང་ནང་ལོགས་ཀྱི་དཔལ་འབྱོར་ཆེ་ཤོས་ཨང་བརྒྱད་པ་དགུ་པ་འདི་ཆགས་བསྡད་པ་རེད་ལྷོ་ཀོ་རི་ཡའི་ནང་ལོགས་ལའང་དཀའ་ངལ་ཞེ་པོ་ཅིག་འཕྲད་བྱས་ཨེ་ཤེ་རྒྱལ་ཁབ་མང་ཆེས་ད་དེའི་སྐབས་དེ་རྒྱ་ནག་ལ་དེ་ག་ཙམ་དཀའ་ངལ་འཕྲད་ཡོད་མ་རེད་མི་ཤེས་དཀའ་ངལ་ཆེན་པོ་ཞེ་པོ་ཅིག་འཕྲད་བྱས་ད་དཀའ་ངལ་དེ་ཚོ་འཕྲད་པས་མི་རང་ལ་ཡང་ཁོ་རང་ཚོའི་ད་དངུལ་གྱི་འཛའ་ཐང་ཆག་བྱས་ཚོང་རྒྱག་མཁན་ད་དེ་ཚོ་དཀའ་ངལ་འཕྲད་པ་དེ་ཚོ་ད་ཕར་བཞག་ཁོག་ཆེ་སར་ནས་བལྟས་པ་ཡིན་ན་ད་དངུལ་རྩའི་དཀའ་ངལ་དེ་འདྲ་ཅིག་འཕྲད་དུས་ཙམ་པ་དཔལ་འབྱོར་ལ་ཡང་ཤུགས་རྐྱེན་ག་ཚོད་ཐེབས་ཀྱི་ཡོད་མེད་དེ་དཔེར་ན་ཆ་བཞག་པ་ཡིན་ན། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོའི་དངུལ་རྩའི་དཀའ་ངལ་དེ་འཕྲད་པའི་རྗེས་ཀྱི་ལོ་གཉིས་པ་དེ་ལ་ཡང་ཡོད་རེད་པ་ཨིན་དུ་ནི་ཤི་ཡ་གི་ཁོ་ཚོའི་དཔལ་འབྱོར་གྱི་བསྡོམས་འབོར་དེ་བརྒྱ་ཆ་བཅུ་གསུམ་ཞིག་མར་ཆག་པ་རེད། ད་ག་ནང་བཞིན་ཐའི་ལན་གྱི་དཔལ་འབྱོར་བསྡོམས་འབོར་དེ་ཡིན་ནའི་བརྒྱ་ཆ་དགུ་ཚེག་བདུན་ཙམ་མར་ཆག་ཤག་མ་ལེ་ཤི་ཡ་གི་ཡིན་ནའི་དྲུག་ཚེག་བདུན་ཙམ་མར་ཆག་ཤག་ད་ག་ནང་བཞིན་ལྷོ་ཀོ་རི་ཡའི་དཔལ་འབྱོར་བསྡོམས་འབོར་དེ་ཡིན་ནའི་བརྒྱ་ཆ་ལྔ་ཚེག་བརྒྱད་ཙམ་མར་ཆག་པ་རེད་ད་དེ་ཚོ་ནམ་རྒྱུན་བརྒྱ་ཆ་གཅིག་གཉིས་དང་བརྒྱ་ཆ་ཀླད་ཀོར་ཚེག་གཅིག་ཟེར་ནའི་ལེ་ད་ཞེ་པོ་ཅིག་རྩི་གི་ཡོད་རེད་དེ་འདྲ་བརྒྱ་ཆ་བདུན་བརྒྱད་དགུ་ཟེར་ཏེ་མར་ཆག་ན་ད་ཞེ་པོ་ཅིག་རེད་པ་བྱས་ཙང་ད་དངུལ་རྩའི་དཀའ་ངལ་དེ་འདྲ་ཅིག་འཕྲད་དུས་ཙམ་པ་རྒྱལ་ཁབ་དེ་ཚོའི་དཔལ་འབྱོར་དང་དེ་ཚོ་ཚང་མ་ལོགས་ལ་དཀའ་ངལ་འཕྲད་བྱས་འཛམ་བུ་གླིང་ཁྱོན་ཡོངས་ལ་ཡང་གཡོ་འགུལ་ཆེན་པོ་ཞེ་པོ་ཅིག་ཐེབས་ཀྱི་ཡོད་རེད། ད་ཡིན་ནའི་ལེ། ཨ་ཏི་དེ་རིང་འདི་ནིའུ་ཡོག་ཁྲམ་སི་གསར་ཤོག་འདིའི་ནང་ལོགས་ལ་ཡང་དཔལ་འབྱོར་རིག་པའི་སྐོར་ལ་ཡང་མཁས་པ་དེ་ཚོ་མང་པོ་ཅིག་ལ་སྐད་ཆ་བཤད་བཞག་དེ་ཚོ་མང་ཆེ་ཅིག་གིས་ཟེར་ཡག་བྱས་པ་ཡིན་ན་དེ་རིང་ཁ་སང་ལྷོ་ཤར་ཨེ་ཤི་ཡ་དང་ཨེ་ཤི་ཡའི་རྒྱལ་ཁབ་མང་པོའི་ནང་ལྷོ་ཀོ་རི་ཡ་ནས་ཉི་ཧོང་ནས་རྒྱ་ནག་ནས་བྱས་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་དེ་ཚོ་ཚང་མ་ལོགས་ལ་ཅ་ལག་རིན་གོང་ཞེ་པོ་འཕར་ཕྱིན་བྱས་ཁོང་ཚོའི་དངུལ་དང་ཌོ་ལར་བར་མཚམས་ལ་གི་ཨེ་ནི་དངུལ་གཅིག་གི་འཛའ་ཐང་འདི་ལ་ཡང། འགྱུར་ལྡོག་ཞེ་པོ་ཕྱིན་པ་ཡིན་ན་ལས། དེ་སྔོན་གྱི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོའི་དངུལ་རྩའི་དཀའ་ངལ་དེ་ག་ཕལ་ཆེར་འཕྲད་མདོག་ཁ་པོ་མ་རེད། ག་རེ་ཟེར་ན་ཨེ་ཤི་ཡའི་རྒྱལ་ཁབ་དེ་གས་མང་ཆེ་གི་ད་ལྟའི་དཔལ་འབྱོར་གནས་སྟངས་དེ་འོ་ཙམ་ཡོད་པ་མ་ཟད་ཡིན་ན་ད་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡང་རྒྱལ་ཁབ་དེ་ཚོ་མང་ཆེ་ཕྱི་རྒྱལ་ལ་ཅ་ལག་མང་པོ་ཞེ་པོ་བཙོང་ཐུབ་མཁན་སོང་ཙང་ཨ་མདོ་ཁོང་ཚོ་རྒྱལ་ཁབ་དེ་ཚོ་མང་ཆེ་གི་དབུས་དངུལ་ཁང་ནང་ལོགས་ལ་ཡང་ད་དུང་ཌོ་ལར་གྱི་ཁོང་ཚོས་བསགས་བཞག་རྐྱང་ཡོད་པ་གནས་ཚད་དེ་ཡོད་རེད་པ་འདི་དགའ་ཆེན་མཐོ་པོ་ཡོད་ཟེར་བྱས་ཙང་གི་འདི་བྱས་པ་ནས་དབུས་དངུལ་ཁང་གི་ཌོ་ལར་དེ་མང་ཙམ་ཞིག་བེད་སྤྱོད་བཏང་བྱས་ག་ལེ་ག་ལེ་གང་ལྟར་ཚུར་སྐྱོབ་ཡག་གི་ནུས་པ་དེ་ད་དུང་ཡིན་ན་ཤུགས་ཆེན་པོ་ཞིག་རང་ཡོད་རེད་ཟེར་བྱས་བྱས་ལབ་ཤག་ད་ཡིན་ན་ལས་ཨིན་ཌོ་ནེ་ཤི་ཡའི་ནང་ལོགས་ལ་ཡང་མིས་སེམས་ཁྲལ་བྱེད་ཡག་དང་ཨ་ནི་ལྷག་པར་དུ་ཡིན་ན་ད་མི་སྒེར་སོ་སོའི་ཚང་མ་ལོག་གི་ད་དར་གས་ཡིན་ན་ཟས་ཟུང་སྦྱོར་བ་དེ་འཕར་ཡག་དེ་ཡིན་ན་ཞེ་པོ་ཞིག་དཀའ་ངལ་ཆེན་པོ་རེད་ཤག་དཔེར་ཆ་བཞག་ན་ད་རེས་བདུན་ཕྲག་ད་ག་རང་ནང་ལོགས་ལ་ཡར། ཨིན་ཌོ་ནེ་ཤི་ཡའི་ནང་ལོགས་ལ་ཡང་མི་མང་སྟོང་ཕྲག་མང་པོས་རྔམ་སྟོན་ཁྲོམ་སྐོར་བྱེད་རྐྱང་ཡིན་ལུང་པ་དེའི་ནང་ལོགས་ལ་ཡང། མོ་ཊའི་ནང་བླུག་ཡག་སྣུམ་གྱི་རིན་གོང་དེ་ཡིན་ན་བརྒྱ་ཆ་སུམ་ཅུ་ཙམ་ཡར་སྤར་གཏོང་བ། དེ་ནང་བཞིན་ཡིན་ན་མ་ལེ་ཤི་ཡ་དང་ཐའི་ལན་ད་དུ་ཨ་བྷ་ལི་ཡ་དང་ཚོང་པ་དང་མགྲོན་ཁང་གི་བདག་པོ་དང་དེ་ཚོ་ཚང་མ་ལོགས་སྐད་ཆ་དྲིས་དུས་ཚང་མ་ལོགས་ད་དངོས་གནས་ཞེ་པོ་ཅིག་ཚོང་རྒྱབ་ཁག་པོ་ཆགས་ཤག་ཟེར་བྱས་ལབ་པའི་གནས་ཚུལ་འདུག་བྱས་ཙང་དེ་ཚོ་སྒང་དེར་བལྟས་པ་ནས་ད་རེས་ཀྱི་ཌོ་ལར་གྱི་འཛའ་ཐང་དེ་མཐོ་རུ་ཕྱིན་པ་དེས་འཛམ་བུ་གླིང་ཚང་མ་དང་ལྷག་པར་དུ་ཨེ་ཤི་ཡའི་གི་རྒྱལ་ཁབ་དེ་ཚོའི་ནང་ལོགས་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་ས་རེད། ད་རྒྱ་ནག་ལ་ཆ་བཞག་པ་ཡིན་ན་ལས་ངས་ད་གིན་ཞུས་པ་ནང་བཞིན་རྒྱ་ནག་གི་ཨ་ནི་དེ་རིང་ཁ་སང་རིན་མིན་པི་གི་དང་ཌོ་ལར་བར་མཚམས་ཀྱི་འཛའ་ཐང་དེ་ཡིན་ན་བདུན་ཚེག་གཉིས་ལྔ་ཙམ་ཆགས་ཤག་ད་དེ་སྔོན་ལ་ཡར་བདུན་ནས་མར་ཅིག་མ་ཟག་པ་བྱེད་ཀྱི་ཡིན་ཟེར་བྱས་ཞེ་པོ་ཅིག་ལབ་ཀྱི་ཡོད་རེད་ད་དེ་ཟག་ཚར་ཤག་འདས་པའི་ཉི་མ་གཅིག་གཉིས་ཤིག་ནང་ལོགས་ལ་ཡར། མ་རྩ་རྒྱ་ནག་གི་ཁོང་ཚོའི་གཞུང་གི་ཌོ་ལར་ཉར་བསྡད་ཡག་གི་ཅིག་ཚད་དེ་ཡོད་ར་ཞེ་དྲག་མཐོ་པོ་ཡོད་རེད་དེ་འདྲ་སོང་ཙང་རྒྱ་ནག་དབུས་དངུལ་ཁང་གིས་གང་ལྟར་ཌོ་ལར་དེ་གས་བཙོང་བྱས

གཅིག་བྱེད་དུས་ཙམ་པ་དེ་ཚོ་རྫིག་པོ་ཞེ་པོ་མཐོང་གི་རེད་གཅིག་བྱེད་དུས་བུ་ལོན་ག་ཚོད་ཡོད་ཟེར་ལབ་དུས་ཁོ་ཚོའི་དངོས་གནས་དངོས་གནས་ཀྱི་བརྒྱ་ཆ་རེ་བཞིན་དྲུག་ཅུ་བདུན་ཅུ་ཟིན་དེ་གང་ག་བུ་ལོན་རེད་ཁ་ཤས་དེ་བརྒྱ་ཆ་བརྒྱ་ལས་མང་དེ་བུ་ལོན་ཆགས་བསྡད་ཡོད་རེད་བྱས་ཙང་ཀ། བུ་ལོན་ཡིན་དུས་ཙམ་པ་བུ་ལོན་དེ་ཚོ་མང་ཆེ་ཅིག་ཨ་ནི་རྒྱལ་སྤྱིའི་གང་ལྟར་བུ་ལོན་གྱི་ཁྲོམ་རའི་སྒང་ནས་དངུལ་གཡར་བཞག་རྐྱང་རེད་ད་རྒྱལ་སྤྱིའི་བུ་ལོན་གྱི་ཁྲོམ་རའི་སྒང་ནས་དངུལ་གཡར་བཞག་རྐྱང་ཡིན་དུས་ཙམ་པ་ད་དེ་ཚོ་གང་ག་ཌོ་ལར་ནང་གཡར་བཞག་ཡོད་རེད་ད་དཔེར་ཆ་བཞག་པ་ཡིན་ན། རྒྱ་ནག་ནང་ལོགས་ཀྱི་ཁང་ཚོང་རྒྱག་མཁན་གྱི་བཟོ་ཚོང་ལས་ཁང་དེ་ཚོའི་བུ་ལོན་གྱི་བརྒྱ་ཆ་ལྔ་བཅུ་ཙམ་ཅིག་ཌོ་ལར་ནང་ལ་གཡར་བཞག་ཡོད་པ་ཡིན་ན། དེ་སྔོན་ལ་ཡང་སྒོར་མོ་བརྒྱ་ཐམ་པ་སྤྲད་དགོས་ཀྱི་ཡོད་ན་ད་དེ་རིང་ཁ་སང་ཡིན་ན་རིན་མིན་པི་འཛའ་ཐང་དེ་མར་ཆག་ཌོ་ལར་ཡར་འཕར་དུས་ཙམ་པ་ད་དཔེ་ཞེ་པོ་གཅིག་གིས་མང་བ་སྤྲད་དགོས་ཀྱི་ཡོད་རེད་པ་འདི་སྤྲད་དུས་ཙམ་པ་ཨ་མདོ་རྒྱ་ནག་ནང་ལོགས་ཁང་ཚོང་ལ་དཀའ་ངལ་ཞེ་པོ་འཕྲད་བསྡད་པའི་སྒང་ལ་ཡར

འཛམ་བུ་གླིང་ཁྱོན་ཡོངས་ཀྱི་དངུལ་གྱི་ཌོ་ལར་དང་བརྗེ་པོ་རྒྱག་ཡག་གི་འཛའ་ཐང་དེ་མར་ཆག་པ་འདིས་དང་པོ་དེ་ཡང་རྒྱལ་ཁབ་གཞན་པ་ཚང་མ་ལོག་ལ་ཡིན་ན་སྤྱི་བཏང་བྱས་ན་སྐྱོན་མེད་བཞིན་ཁེ་གང་ཡང་ཡོད་ས་མ་རེད། ད་ཨ་མི་རི་ཀའི་ངོས་ནས་བཤད་ན་ཁེ་ཡོད་རེད་པས་ཟེར་ན་ད་ཁེ་ཡོད་མ་རེད་ཟེར་ལབ་ནའི་མ་འགྲིག་པ་རེད། དཔེར་ཆ་བཞག་ན་དོགས་པ་ལ་ཨ་མི་རི་ཀའི་ཌོ་ལར་འཁྱེར་བྱས་ཡིན་ན་ཕྱི་ལོགས་ལ་ཡང་ཡུལ་སྐོར་སྤྲོ་འཆམ་དང་འགྲོ་མཁན་འདི་འདྲ་ཡིན་པ་ཡིན་ན་དེ་སྔོན་དང་མ་འདྲ།

ཨ་མི་རི་ཀའི་དཔལ་འབྱོར་ལ་ཡང་དཀའ་ངལ་ཆེན་པོ་ཞིག་འཕྲད་པས་ན། ད་དེ་ཡིན་ན་འཛམ་གླིང་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་ཡར་ཤུགས་རྐྱེན་དང་དེ་ནས་དངུལ་རྩའི་དཀའ་ངལ་དེ་ལ་ཡིན་ན་ཕལ་ཆེར་ཆ་ཞིག་ཐེན་ཐོག་གི་ཡོད་པ་རེད་ཞེས་བྱས། མཁས་པ་ཚོ་མང་ཆེ་བ་ཞིག་གཟིགས་འདུག་བྱས་ཙང་ད་དེ་རིང་ང་ཚོའི་ཕར་ཁྱེར་སྐྱེལ་ཞིབ་ལས་རིམ་འདི་ད་བར་མཇུག་སྒྲིལ་ཡིན། ལས་རིམ་རྗེས་མ་སེམས་ཀྱི་མ་སྐྱེལ་ན་ཡང་རུང་ན་དོགས་གཞི་ཆེ།